ལེའུ་སུམ་ཅུ་སོ་ལྔ་པ། ཞོགས་པའི་ཉི་གཞོན་གྱི་ཟེར་ཕྲེང། རྒྱལ་སྲས་གཞོན་ནུ་དོན་གྲུབ་ཕྱིར་རང་ཡུལ་དུ་བྱོན་ལ་ཉེ་བའི་གཏམ་བཟང་འདི་མགྱོགས་པོར་སེར་སྐྱའི་གཞིའི། ཉེ་འཁོར་ཀུན་ལ་རྒྱ་ཁྱབ་ཏུ་ཕྱིན་པར་མ་ཟད། ཞོགས་ལྟར་ཞི་དུལ་གྱི་སྤྱོད་ལམ་བསྟེན་པའི་དགེ་སློང་དག་གྲོང་ཁྱེར་དུ་བསོད་སྙོམས་ལ་བྱོན་བཞིན་པ་དེས། གཏམ་བཟང་དེ་དངོས་ཡོད་ཡིན་པའི་ར་སྤྲོད་བྱས། ཡུལ་མི་ཚོས་དགེ་སློང་རྣམ་པའི་དྲུང་ནས་གསུང་ཆོས་ཉན་རྒྱུའི་དོན་གཉེར་ཆེན་པོ་དང་བཅས། གཡོས་སྦྱར་ཏེ་བསོད་སྙོམས་ཕུལ། རྒྱལ་པོ་ཟས་གཙང་མས་ཡུལ་མི་ཚོར་སངས་རྒྱས་བཅོམ་ལྡན་འདས་འཁོར་དགེ་སློང་གི་ཚོགས་དང་བཅས་ཕོ་བྲང་དུ་གུང་ཚིགས་ལ་གདན་འདྲེན་ཞུ་བའི་ཉིན་མོར། བཅོམ་ལྡན་འདས་ལ་སྣེ་ལེན་ཞུ་ཕྱིར་གྲོང་ཁྱེར་གྱི་སྲང་ལམ་གཡས་གཡོན་ཀུན་ཏུ་དར་ལྕོག་དང། འཕྲེད་དར། དེ་བཞིན་མེ་ཏོག་འདྲ་མིན་སྣ་ཚོགས་ཀྱིས་ཡོངས་སུ་བརྒྱན་ཏེ་གྲ་སྒྲིག་ཕུན་སུམ་ཚོགས་པ་དགོས་པའི། བཀའ་བཏང། མ་ཟད་ཡབ་རྒྱལ་པོ་སྐུ་ངོ་མས་དུས་ཚོད་ལ་དམ་འཛིན་གནང་སྟེ་ཤིང་ནྱ་གྲོ་དྷའི་ཚལ་དུ་བཅོམ་ལྡན་འདས་དང་བསླབ་པ་རྒན་གྲས་ཀྱི་དགེ་སློང་ཚོར་གྲྭ་ཤག་ཆུང་ངུ་མང་དག་ཅིག་བསྐྲུན། ཡུལ་མི་མང་པོ་ནྱ་གྲོ་དྷའི་ཚལ་དུ་བཅོམ་ལྡན་འདས་དང་འཁོར་དགེ་སློང་རྣམས་ལ་མཇལ་ཁར་བཅར་ཞིང་ཡུལ་མི་ཚོས་སྔོན་གྱི་རྒྱལ་སྲས་ཀྱིས་ད་ནི་ཞི་དུལ་གྱི་སྤྱོད་ལམ་བསྟེན་ཏེ་གྲོང་ཁྱེར་ལ་བསོད་སྙོམས་སུ་བྱོན་བཞིན་པ་མཐོང་བས། ཁོང་ཚོའི་ཡིད་ལ་དགའ་གུས་ཀྱི་སྤྲོ་སྣང་ཡིད་ཚིམ་པ་ཞིག་སྟེར། སྐབས་དེར་བཅོམ་ལྡན་འདས་ཕྱིར་རང་ཡུལ་དུ་བྱོན་པའི་མཛད་པ་དག་ཡུལ་མི་ཚོའི་ལབ་གླེང་གི་བརྗོད་གཞི་གཙོ་བོར་གྱུར། སྲུ་སྐྱེ་དགུའི་བདག་མོ་དང་གྲགས་འཛིན་མ་གཉིས་ཤིང་ནྱ་གྲོ་དྷའི་ཚལ་དུ་བཅར་ཏེ་བཅོམ་ལྡན་འདས་ལ་མཇལ་འདོད་ཆེན་པོ་ཡོད་ནའང། དགེ་འདུན་པ་གདན་འདྲེན་ཞུ་རྒྱུའི་གྲ་སྒྲིག་གི་ཆེད་གཟའ་འཁོར་དང་པོའི་ནང་ལས་བྲེལ་ཧ་ཅང་ཆེ་བས་བཅར་མ་ཁོམ། ཡབ་རྒྱལ་པོར་སངས་རྒྱས་བཅོམ་ལྡན་འདས་གདན་འདྲེན་ཞུ་བའི་ཉིན་མོར་གཞུང་གི་ལས་བྱེད་ཡོངས་དང་གྲོང་ཁྱེར་གྱི་ཆབ་སྲིད་མི་སྣ། དེ་བཞིན་ཆོས་དང་རིག་གཞུང་སྐོར་ལ་གོ་གནས་དང་འགན་འཁྲི་ངེས་ཅན་ཡོད་པའི་མི་སྣས། མཚོན། སྐུ་མགྲོན་སྟོང་ཕྲག་ཁ་ཤས་གདན་འདྲེན་ཞུ་རྒྱུའི་ཐུགས་འདུན་ཡོད། གཞན་ཡང་ཁོང་གིས་སྐབས་དེའི་ཞལ་ཟས་ཚང་མ་དཀར་ཟས་ཁོ་ན་གཡོས་སྦྱོར་དགོས་པའི་བཀའ་གནང། གཅུང་དགའ་བོ་གཟའ་འཁོར་དེའི་ནང་ཤིང་ནྱ་གྲོ་དྷའི་ཚལ་དུ་བཅར་ཏེ་སངས་རྒྱས་བཅོམ་ལྡན་འདས་ལ་ཐེངས་གཉིས་ཙམ་མཇལ་རྒྱུའི་སྐལ་བཟང་ཐོབ་པས། ཁོས། བཅོམ་ལྡན་འདས་ཀྱིས་ཁོང་རང་ལ་བྱང་ཆུབ་ལམ་གྱི་སྐོར་ནས་འགྲེལ་བཤད་གནང་བར་ཉན། གཅུང་དགའ་བོས་རང་ཉིད་ཀྱི་གཅེན་པོ་སྟེ་བཅོམ་ལྡན་འདས་ལ་ཧ་ཅང་གི་དགའ་གུས་ཀྱི་བརྩི་མཐོང་ཞུ་གི་ཡོད་ལ་དགེ་སློང་རྣམས་ཀྱི་ཞི་འཇམ་བག་ཕེབས་ཀྱི་འཚོ་བ་དེས་ཁོའི་ཡིད་སེམས་དབང་མེད་དུ་འཕྲོག་པས། ཁོས་བཅོམ་ལྡན་འདས་ལ་རང་ཉིད་རབ་ཏུ་བྱུང་ན་དགེ་སློང་ཚད་ལྡན་ཞིག་ཡོང་ཐུབ་མིན་སྐོར་བཀའ་འདྲི་ཞུས་པར། སངས་རྒྱས་བཅོམ་ལྡན་འདས་ཀྱིས་ཞལ་འཛུམ་ཙམ་གནང་བ་ལས་གཞན་གང་ཡང་མ་གསུངས། དེའི་རྒྱུ་མཚན་ནི། ཁོང་གིས། གཅུང་དགའ་བོ། དམིགས་ཡུལ་ཕུན་སུམ་ཚོགས་ཤིང་ཀུན་སློང་རྣམ་པར་དག་པ་ཞིག་ཡིན་ནའང་ད་དུང་སོ་སོའི་དམིགས་དོན་དང་དམ་བཅའི་ཐོག་ལ་དེ་ཙམ་གྱི་གདེང་འཁེལ། གདེང་འཁེལ་བ་ཞིག་ཞིག་ཏུ་སོན་མེད་པར་གཟིགས་པས་རེད། གཅུང་དགའ་བོ་སངས་རྒྱས་བཅོམ་ལྡན་འདས་ཀྱི་འཁྲིས་སུ་སྡོད་སྐབས། རབ་བྱུང་སྒྲུབ་འདོད་སྐྱེས་ཀྱི་ཡོད་ནའང། ཕྱིར་ཕོ་བྲང་དུ་ལོག་སྐབས་ཁོའི་མིག་ཟུང་དང་བསམ་བློ་ཡོད་ཚད། སློང་ཆང་བཏང་ཟིན་པའི་ཡིད་འོང་གི་སྲས་མོ་ཀ་ཡ་ནི་ཁོ་ནའི་ཕྱོགས་སུ་ཤོར་འགྲོ་གི་ཡོད་སྟབས། ཁོའི་སེམས་སུ་རང་ཉིད་ཀྱི་གཏམ་མགོ། གཉིས། གཏམ་མགོ་གཉིས་མ་དེའི་སྐོར་ལ་སངས་རྒྱས་བཅོམ་ལྡན་འདས་ཀྱིས་ཅི་ཞིག་དགོངས་ཀྱི་ཡོད་དམ་སྙམ་མོ། གདན་འདྲེན་གྱི་ཕེབས་བསུའི་ཉིན་མོ་དེ་སླེབས་སོང་བས། རྒྱལ་པོའི་ཕོ་བྲང་གིས་མཚོན་གྲོང་ཁྱེར་ཧྲིལ་པོར་དར་ལྕོག་དང་འཕྲེད་དར་དེ་བཞིན་མེ་ཏོག་འདྲ་མིན་སྣ་ཚོགས་ཀྱིས་ཡོངས་སུ་བརྒྱན་ཏེ་བཅོམ་ལྡན་འདས་དང་འཁོར་དགེ་སློང་ཚོར་ཕེབས་བསུའི་སྣེ་ལེན་ཞུས། ཡུལ་མི་མང་ཚོགས་སྤྲོ་སེམས་འཁོལ་བའི་ངང་ནས་གྲོང་ཁྱེར་ཧྲིལ་པོ་བྲེལ་བྲེལ་འཚུབ་འཚུབ་ཏུ་གནས་ཤིང། ཁོ་ཚོས་སོ་སོའི་རང་ས་རང་ཡུལ་ནས་འཁྲུངས་པའི་སྙིང་སྟོབས་ཅན་གྱི་སྐྱེས་བུ་ཁོང་ཕྱིར་རང་ཡུལ་དུ་བྱོན་པ་ལ་རྒྱུན་སྲོལ་གྱི་དགའ་སྤྲོའི་ཕེབས་བསུ་ཞུས། རོལ་མོ་བ་རྣམས་ཀྱིས། ལམ་ཁའི་མི་ཚོགས་ཁྲོད་ནས་སྒེག་པའི་ཉམས་དང་ལྡན་པའི་འཁྲབ་སྟོན་བྱེད་ཅིང། ཡུལ་མི་ཚོས་ཕར་ཕར་འཐེན་ཚུར་འཐེན་གྱིས་འཚང་ཁའི་ཁྲོད་ནས་མགོ་བོ་ཡར་བཀྱགས་ཏེ་སངས་རྒྱས་བཅོམ་ལྡན་འདས་ཁྱུག་ཙམ་རེ་མཇལ་ཐུབ་པའི་འབད་བརྩོན་བྱས། སྲུ་སྐྱེ་དགུའི་བདག་མོ་དང་གྲགས་འཛིན་མ་གཉིས་སྐུ་དངོས་སུ་ཕེབས་ཏེ། ཡབ་རྒྱལ་པོས་མགྲོན་འབོད་གནང་བའི་སྐུ་མགྲོན་ཚོར་ཕེབས་བསུའི་སྣེ་ལེན་ཞུས། ཉིན་དེར་གྲགས་འཛིན་མས་སྲུ་སྐྱེ་དགུའི་བདག་མོའི་ཐུགས་རེ་དང་ལྷན། ལྷན་འཛོམས་འདིའི་ཆེ་མཐོང་གི་སླད་དུ། མོས་ཀྱང་མཛེས་ཤིང་བརྗིད་ཆགས་པའི་ས་རེ་ཞིག་བསྣམས་ཤིང་རིན་པོ་ཆེའི་རྒྱན་ཆའང་བཏགས། སངས་རྒྱས་བཅོམ་ལྡན་འདས་དང་འཁོར་དགེ་སློང་རྣམས་མང་ཚོགས་ཀྱི་འཚང་ཁའི་ཁྲོད་དུ་ཆེས་ཞི་ཞིང་དུལ་ལ་དལ་ལྷོད་ཀྱིས་ཞབས་གོམ་མཛད་དེ་བྱོན་འོང་བར་ཡུལ་མི་ཀུན་གྱིས་ལག་གཉིས་ཐལ་མོ་སྦྱར་ཏེ་བཅོམ་ལྡན་འདས་ལ་མགོ་བོ་དུད་ནས་གུས་བཀུར་ཞུས། བྱིས་པ་རྣམས་ནི་སོ་སོའི་ཕ་མ་ཚོས་རང་ཉིད་ཀྱི་ཕྲག་གོང་དུ་ཡར་བཀྱགས་ཏེ་བཅོམ་ལྡན་འདས་ལ་མཇལ་བའི་འབད་བརྩོན། བྱེད་ཅིང། འཚང་ཁའི་ཁྲོད་མི་མང་གིས་སྤྲོ་དགའི་སྐད་ཅོར་སྒྲོག་ཅིང་དགའ་བསུའི་ཐལ་སྒྲ་ཤག་ཤག་ཏུ་བརྡབ། འོན་ཀྱང་དགེ་འདུན་པ་རྣམས་ནི་བྲེལ་ཟིང་ཆེ་བའི་ཁོར་ཡུག་དེའི་མི་ཚོགས་ཀྱི་འཚང་ཁའི་དཀྱིལ་དུའང་དབུགས་འབྱུང་རྔུབ་ལ་སེམས་རྩེ་གཅིག་ཏུ་མཉམ་པར་བཞག་སྟེ་བྱོན་ནོ། རྒྱལ་པོ་ཟས་གཙང་མས་སངས་རྒྱས་བཅོམ་ལྡན་འདས་དང་འཁོར་དགེ་སློང་ཚོར་རྒྱལ་སྒོའི་ཕྱི་རོལ་ནས་ཕེབས། བསུའི་འཚམས་འདྲི་ཞུ་རྗེས། དགེ་འདུན་པ་ཕོ་བྲང་གི་ཁྱམས་རའི་ནང་གདན་དྲངས། སྐུ་མགྲོན་ཚོས་ཀྱང་ཡབ་རྒྱལ་པོས་ཇི་ལྟར་མཛད་པ་བཞིན་ལག་གཉིས་ཐལ་མོ་སྦྱར་ཏེ་མགོ་བོ་དུད་པའི་སྒོ་ནས་བཅོམ་ལྡན་འདས་ལ་གུས་ཞབས་ཞུས། འོན་ཀྱང་ཁོ་ཚོའི་ཁྲོད་ཀྱི་སྐྱེ་བོ་ཉུང་ཤས་ཤིག་གིས་གཞོན་ནུ་དོན་གྲུབ་དེ་སྔོན་རྒྱལ་སྲས་ཡིན་པ་བདེན་ཡང། ལོ་ན་གཞོན་པའི་དགེ་སློང་ཞིག་ལ་དེ་འདྲའི་གུས་བཀུར་དང་བརྩི་མཐོང་ཞུ་དགོས་དོན་གང་ཡིན་ནམ་སྙམ་སྟེ་ཐེ་ཚོམ་ཡང་སྐྱེས། སངས་རྒྱས་བཅོམ་ལྡན་འདས་དང་འཁོར་དགེ་སློང་རྣམས་བཞུགས་གྲལ་དུ་འཁོད་རྗེས། རྒྱལ་པོ་ཟས་གཙང་མས་ཞལ་ཏ་བ་ཚོར་ཞལ་ལག་འབུལ་རྒྱུ། བཀའ་བཏང། རྒྱལ་པོ་སྐུ་དངོས་ཀྱིས་བཅོམ་ལྡན་འདས་ལ་ཞལ་ཟས་ཕུལ་ཞིང། གྲགས་འཛིན་མ་དང་སྲུ་སྐྱེ་དགུའི་བདག་མོ་གཉིས་ཀྱིས་བྲམ་ཟེ་དང་རྣལ་འབྱོར་པ་རི་ཁྲོད་པ་སོགས་ཀྱིས་གཙོས་སྐུ་མགྲོན་གཞན་ཚོར་ཞལ་ལག་འབུལ་རྒྱུའི་ལམ་སྟོན་གནང། དེར་ཡོད་ཀུན་གྱིས་བཅོམ་ལྡན་འདས་དང་འཁོར་དགེ་སློང་དག་གི་གནས་སྟངས་གནང་སྟངས་ལྟར་ཁུ་སིམ་མེར་གུང་ཚིགས་བཞེས། གུང་ཚིགས་བཞེས་གྲུབ་པ་ན་དགེ་སློང་རྣམས་ཀྱིས་སོ་སོའི་ཞལ་ཕོར་གཙང་ཁྲུས་གནང་སྟེ་ཕྱིར་ཕུལ། དེ་ཙམ་ན་ཡབ་རྒྱལ་པོ་བཞུགས་སྟན་ལས་ཡར་བཞེངས་ཏེ་ཕྱག་ཟུང་ཐལ་མོ་སྦྱར་ནས་བཅོམ་ལྡན་འདས་ལ་དེ་རིང་འདིར་འཛོམས་པའི་སྐྱེ་བོ་ཡོངས་ལ་གསུང་ཆོས་ཀྱི་གདམས་པ་ཞིག་གནང་བར་ཞུ་ཞེས་གསོལ་བ་བཏབ། སངས་རྒྱས་བཅོམ་ལྡན་འདས་ཀྱིས་དེར་ཡོད་སྐུ་མགྲོན་ལྷན་རྒྱས་གཅིག་ལ། ཅི་ཞིག་ལ། ཉན་འདོད་ཡོད་མེད་སྐོར་ལ། དགོངས་པ་བཞེས་ཏེ་ཡུད་ཙམ་རིང་ཅི་ཡང་མ་གསུང་བར་བཞུགས། དེ་ནས་ཁོང་གིས་འདས་པའི་ལོ་ངོ་བདུན་ཙམ་རིང་རང་ཉིད་གནས་ཚུལ་ཅི་ཞིག་ལ་འཕྲད་ཡོད་མེད་སྐོར་ཡུལ་མི་ཚོར་ཤེས་འདོད་ཆེན་པོ་ཡོད་པ་མཁྱེན་ནས། ཁོང་གིས་ཐར་ལམ་འཚོལ་ཞིབ་སྐོར་གྱི་རང་མྱོང་ལས་བརྩམས་ཏེ། རྣམ་ཐར་མདོར་བསྡུས་ཤིག་གསུང་རྗེས། ཕུང་པོ་ལས་དོན་གཞན་གྱི་བདག་ཏུ་གྲུབ་པ་མེད་པ་དང་མི་རྟག་པ་དང་རྟེན་ཅིང་འབྲེལ་བར་འབྱུང་བའི་རང་བཞིན་སོགས་ཀྱི་སྐོར་ནས་གསུང་ཆོས་ཀྱི་གདམས་པ་བསྩལ། དེ་བཞིན་སྡུག་བསྔལ་གྱི་རྒྱུན་གཅོད་ཅིང་བྱང་གྲོལ་གྱི་གོ་འཕང་དུ་འཁྲིད་པ་ལ། ཉིན་རེའི་འཚོ་བའི་ཁྲོད་དུའང་དྲན་པ་དང་ཤེས་བཞིན་བསྟེན་ཏེ་ཉམས་ལེན་ཟབ་མོ་བྱེད་དགོས་པའི་སྐོར་གསུངས་པར་མ་ཟད། མཆོད་འབུལ་བྱེད་ཅིང་སྨོན་ལམ་འདེབས་པ་ནི་ཐར་པའི་གོ་འཕང་སྒྲུབ་བྱེད་ཀྱི་ཐབས་ལམ་ནུས་ལྡན་ཞིག་མིན་པའང་གསུངས། གཞན་ཡང། སྡུག་བསྔལ་བདེན་པ་དང་དེའི་རྒྱུ་ཀུན་འབྱུང་བདེན་པ། དེ་བཀག་པའི་འགོག་པའི་བདེན་པ། འགོག་བདེན་ཐོབ་བྱེད་ལམ་གྱི་བདེན་པ་སོགས་བདེན་པ་བཞིའི་སྒོ་ནས་གསུང་ཆོས་ཀྱི་གདམས་པ་གནང་སྟེ་སྨྲས་པ། སྤྱིར་ན། སྐྱེ་བའི་སྡུག་བསྔལ་དང་རྒ་བའི་སྡུག་བསྔལ། ན་བའི་སྡུག་བསྔལ། འཆི་བའི་སྡུག་བསྔལ་བཅས་ནི་སེམས་ཅན་ཀུན་ལ་རང་ཆས་སུ་ཡོད་པར་མ་ཟད། དེའི་སྟེང། ང་ཚོས་དང་ལེན་མི་བྱ་ཀ་མེད་ཀྱི་སྡུག་བསྔལ་མང་དག་ཅིག་འགྲོ་བ་མིས་བཟོས་པ་ཤ་སྟག་ཡིན། དེ་ལྟར་སྐྱེ་བོ་རྣམས་ཀྱིས་བཤད་ཅིང་སྒྲུབ་བཞིན་པ་ལྟར་མ་རིག་པ་དང་ལྟ་བ་ལོག་པ་ལ་བརྟེན་ནས་རང་དང་གཞན་ལ་སྡུག་བསྔལ་སྦྱིན་པ་དང། ཁོང་ཁྲོ་དང་ཞེ་སྡང་རྣམ་རྟོག་ཕྲག་དོག་ཞུམ་པ་སོགས་ལ་བརྟེན་ནས་སྡུག་བསྔལ་འབྱུང་གི་ཡོད། དེས་ན་ཉོན་མོངས་པ་འདི་དག་ཐམས་ཅད་མཐར་གཏུགས་ན་གནས་ཚུལ་མ་རྟོགས་པ་སྟེ་མ་རིག་པ་ལ་བརྟེན་ནས་བྱུང་བ་ཤ་སྟག་ཡིན་པས་དཔེར་ན་ཡུལ་མི་རྣམས་མེ་ཤོར་བཞིན་པའི་ཁང་པ་ཞིག་ཏུ་ལུས་པ་ལྟར་སྡུག་བསྔལ་གྱིས་ཡོངས་སུ་ནོན་བཞིན་པ་དེའོ། གང་ལྟར་ང་ཚོའི་སྡུག་བསྔལ་མང་དག་ཅིག་ནི་སོ་སོ་རང་ཉིད་ཀྱིས་བཟོས་པ་ཤ་སྟག་ཡིན་སྟབས་ང་ཚོས་དཀོན་མཆོག་གམ་ལྷ་འགའ་ཞིག་ལ་གསོལ་བ་བཏབ་པ་ཙམ་གྱིས་ཐར་པའི་གོ་འཕང་ཐོབ་པ་ཞིག་ག་ལ་འོང། ཁྱེད་རྣམས་ཀྱིས་ངེས་པར་དུ་སོ་སོའི་སེམས་རྒྱུད་དང་གནས་སྟངས་ལ་གཟབ་ནན་གྱིས་ལྟ་ཞིབ་བྱས་ནས་སྡུག་བསྔལ་གྱི་རྩ་བ་སྟེ་ལྟ་བ་ལོག་པ་རྣམས་དྲུངས་ནས། འབྱིན་དགོས་ལ། སྡུག་བསྔལ་གྱི་རང་བཞིན་ངོ་མ་རྟོགས་ལ། དེའི་རྒྱུ་གང་ཡིན་ངེས་པར་དུ་འཚོལ་དགོས། ནམ་ཞིག་སྡུག་བསྔལ་གྱི་རང་བཞིན་ངོ་ཤེས་པ་ནས་བཟུང་སྡུག་བསྔལ་གྱིས་ཁྱེད་ཅག་ཡུན་རིང་པོར་བཅིང་མི་ཐུབ། གལ་ཏེ་མི་གང་ཡང་རུང་བ་ཞིག་གིས་ཁྱེད་ལ་ཁོང་ཁྲོ་བྱས་ཚེ། ཁྱེད་ཀྱིས་ཀྱང་དེ་ལ་ཕར་ཁོང་ཁྲོ་བྱེད་སྲིད་ནའང། དེ་ལྟར་བྱེད་པ་དེས་སྡུག་བསྔལ་ཇེ་ཆེར་གཏོང་བ་ལས་གཞན་ཕན་ཐོགས་གང་ཡང་མེད། ཁྱེད་འདི་འདྲའི་གནས་སྐབས་སུ་དྲན་པ་དང་ཤེས་བཞིན་ལ་གནས་ཐུབ་པ་ན། ཁྱེད་ཀྱིས་ཕ་རོལ་པོར་ཁོང་ཁྲོ་མི་བྱེད་པ་ཙམ་དུ་མ་ཟད། ཁྱེད་ཀྱིས་སོ་སོའི་སེམས་ཁོ་གནས་ནས་མི་དེས་ཁྱེད་ལ་ཁོང་ཁྲོ་བྱེད་དགོས་པའི་རྒྱུ་རྐྱེན་གང་ཡིན་ནམ་སྙམ་དུ་རྩད་གཅོད་བྱས། དེ་ལྟར་ཞིབ་ཚགས་ཀྱིས་རྩད་གཅོད་བརྟག་ཞིབ་བྱས་པ་ན་ཁྱེད་ཀྱིས་ད་གཟོད་མི་དེས་ཁྱེད་ལ་ཁོང་ཁྲོ་བྱེད་དགོས་པའི་རྒྱུ་རྐྱེན་གང་ཡིན་རྟོགས་ཐུབ། ནམ་ཞིག་ཁྱེད་ཀྱིས་མི་དེས་ཁྱེད་ལ་ཁོང་ཁྲོ་བྱེད་དགོས་པའི་རྐྱེན་རྩ་དེ། ཁྱེད་རང་ཉིད་ཀྱིས་བྱས་ཡོད་པ་མཐོང་བ་ན། ཁྱེད་ཀྱིས་ཕ་རོལ་པོར་ཁོང་ཁྲོ་མི་བྱེད་པར་མ་ཟད། མི་དེས་ཁྱེད་ལ་ཁོང་ཁྲོ་བྱེད་དགོས་པའི་རྒྱུ་རྐྱེན་ཚང་མ། ཁྱེད་རང་གི་ཕྱིན་ཅི་ལོག་པའི་སྤྱོད་པ་དེས་བྱས་པ་ཡིན་པ་ཁས་ལེན་ཡང་བྱེད་ཐུབ། ཡང་ན། ལན་པ་དེ་རང་ཉིད་ལ་མེད་པ་སོ་སོས། ཧ་གོ་བ་ན་ཁྱེད་ཀྱིས་མི་དེས་ཁྱེད་ལ་ཁོང་ཁྲོ་བྱེད་དགོས་པའི་གོ་ནོར་དེ་གང་ནས་བྱུང་བའི་སྐོར་ཤེས་ཐབས་བྱས། དེ་ཤེས་པ་ན་ཁྱེད་ཀྱིས་ཐབས་ལམ་གཞན་ཞིག་བཙལ་ནས་སོ་སོའི་རྣམ་པར་དག་པའི་ཀུན་སློང་དེ་མི་དེས་ཤེས་ཐབས་བྱས་པས། ཐབས་ལམ་འདི་འདྲར་བརྟེན་ནས་ཁྱེད་ཀྱིས་རང་གཞན་ཐམས་ཅད་ལ་སྡུག་བསྔལ་སྣོན་མ་བྱུང་བའི་སྒོར་མོ་དེ་འགོག་ཐུབ་པ་ཡིན་ནོ། ཡ་རྒྱལ་པོ་ཆེན་པོས་གཙོས་བཀུར་བར་འོས་པའི་སྐུ་མགྲོན་དག་བྱ་དངོས་གང་ཞིག་ཡིན་ཡང་དེར་གཏིང་ཟབ་ཀྱིས་ལྟ་ཐུབ་ན་སྡུག་བསྔལ་མཐའ་དག་ལས་རྣམ་པར་རྒྱལ་ཐུབ། ངེད་ཅག་གིས་བྱང་ཆུབ་ཀྱི་ལམ་ལ་ཉམས་བཞེས་གནང་སྐབས། དབུགས་འབྱུང་རྔུབ་ལ་དམིགས་ཏེ་སེམས་རྩེ་གཅིག་ཏུ་གནས་ཐབས་བྱེད་ཀྱི་ཡོད་ལ། ཏིང་ངེ་འཛིན་གོང་མཐོར་སྤེལ་ཞིང་ཉམས་རྟོགས་རྒྱུད་ལ་འཁྲུངས་སླད། བསླབ་པའི་གཞི་ལའང་སློབ་ཀྱི་ཡོད། བསླབ་པའི་གཞི་དེ་དག་ནི་ཞི་བདེ་དང་སྤྲོ་སྣང་གོང་དུ་སྤེལ་ཆེད་ཀྱི་རྨང་གཞིའི་བསླབ་སྡོམ་ཞིག་ཡིན་སྟབས། ང་ཚོས་བསླབ་པའི་གཞི་དེ་དག་ལ་ཚུལ་བཞིན་དུ་བསླབས་ན། སོ་སོའི་ཏིང་ངེ་འཛིན་གྱི་ནུས་པ་གོང་འཕེལ་དུ་ཕྱིན་ཏེ། ཆེས་ཁྱད་དུ་འཕགས་པའི་དྲན་པ་དང་ཤེས་བཞིན་མངོན་དུ་བྱེད་ཐུབ། དྲན་པ་དང་ཤེས་བཞིན་གྱིས་ང་ཚོའི་སེམས་དང་སོ་སོའི་ཉེ་འཁོར་གྱི་རང་བཞིན་ངོ་མ་གསལ་བར་བྱེད་པ་ལ་གྲོགས་བྱེད་ཅིང་དེ་ལྟར་གསལ་བར་བྱས་པའི་ཉེར་ལེན་གྱིས་རང་རྒྱུད་ལ་ཉམས་རྟོགས་འཁྲུངས་ཐབས། འཁྲུངས་ཐུབ་པ་ཡིན། ང་ཚོའི་རྒྱུད་ལ་བྱམས་བརྩེ་ངོ་མ་ཞིག་སྐྱེ་བ་ལ་ངེས་པར་དུ་ཤེས་རབ་ཀྱི་གྲོགས་དང་ལྡན་དགོས། ནམ་ཞིག་ཉམས་རྟོགས་ཀྱི་ཡོན་ཏན་དག་རང་རྒྱུད་ལ་སྐྱེ་ཐུབ་པ་ན། ད་གཟོད་སྡུག་བསྔལ་ཐམས་ཅད་གཞོམ་ཐུབ་པས། དོན་དམ་གྱི་ཐར་ལམ་ནི་ཤེས་རབ་ཀྱི་ལམ་བུ་ཞིག་གོ། མདོར་ན་དེ་ལྟ་བུའི་ཤེས་རབ་ནི་ཆོས་རྣམས་ཀྱི་བདེན་པའི་གནས་ལུགས་ལ་གཏིང་ཟབ་ཀྱིས་བལྟས་པ་ལས་འཁྲུངས་པ་ཡིན་པས་ཚུལ་ཁྲིམས་ཀྱི་བསླབ་པ་དང་ཏིང་ངེ་འཛིན་གྱི་བསླབ་པ་དང་ཤེས་རབ་ཀྱི་བསླབ་པ་གསུམ་ཐར་པའི་གོ་འཕང་དུ་འཁྲིད་པར་བྱེད་པའི་ལམ་གྱི་གཙོ་བོ་དག་ཡིན་ནོ། ཞེས་གསུངས། བཅོམ་ལྡན་འདས་ཀྱིས་ཡུད་ཙམ་གསུང་མཚམས་བཞག་རྗེས་སླར་ཡང་ཞལ་འཛུམ་པ་དང་བཅས་གསུང་དོན། སྤྱིར་ན་མི་ཚེ་འདི་ལ་རྣམ་འགྱུར་རམ། ཁ་ཕྱོགས་མི་འདྲ་བ་གཉིས་ཡོད་པས་སྡུག་བསྔལ་འདི་མི་ཚེའི་ཁ་ཕྱོགས་གཅིག་རེད། ད་དུང་མི་ཚེ་འདིར་ཁ་ཕྱོགས་སམ་རྣམ་འགྱུར་གཞན་ཞིག་སྟེ་ངོ་མཚར་ཞིང་རྨད་དུ་བྱུང་བའི་རྣམ་འགྱུར་ཞིག་ཀྱང་ཡོད། ང་ཚོས་མི་ཚེ་འདིའི་ངོ་མཚར་བའི་བཞིན་རས་སམ་ཁ་ཕྱོགས་འདི་མཐོང་བ་ན་ད་གཟོད་ང་ཚོར་བདེ་སྐྱིད་དང། འགྲིག་མཐུན་གྱིས་མཚོན། དགའ་སྤྲོ་དང་ཞི་བདེ་ངང་གིས་འོང། ནམ་ཞིག་ང་ཚོའི་སེམས་རྒྱུད་ཉོན་མོངས་པའི་འཆིང་རྒྱ་ལས་གྲོལ་བ་ན་ད་གཟོད་མི་ཚེ་འདིའི་ངོ་མཚར་བའི་བཞིན་རས་འདི་མཐོང་ཐུབ། ང་ཚོས་མི་རྟག་པ་དང་བདག་ཏུ་གྲུབ་པས་སྟོང་པ། དེ་བཞིན་རྟེན་ཅིང་འབྲེལ་བར་འབྱུང་བའི་རང་བཞིན་སོགས་ཁོང་དུ་ཆུད་པ་ན། སེམས་རྒྱུད་དེ་ཅི་ཙམ་གྱིས་ངོ་མཚར་ལྡན་པ་ཞིག་ཡིན་པ་རྟོགས་ཐུབ་པར་མ་ཟད། རང་ཉིད་ཀྱི་གཟུགས་ཕུང་དང། ལི་ཁྲིའི་མདངས་ཀྱིས་མཛེས་པའི་སྨྱུག་སྡོང་གི་ཡལ་ག། དེ་བཞིན་གསེར་མདོག་རྣམ་པར་བཀྲ་བའི་དྲང་སྲོང་མེ་ཏོག་དང། དྭངས་ཤིང་བསིལ་བའི་ཆུ་ཕྲན། ཟླ་བ་གཞོན་ནུའི་བཞིན་རས་ཀྱི་འོད་མདངས་སོགས་ཀྱང། ཅི་ཙམ་གྱི་ངོ་མཚར་ལྡན་པ་ཞིག་ཡིན་པ་རྟོགས་ཐུབ། ད་ལྟ་ང་ཚོ་སྡུག་བསྔལ་གྱི་བཙོན་ཁང་དུ་ཚུད་ཡོད་པ་ནི་ང་ཚོར་མི་ཚེའི་ངོ་མཚར་དངོས་སུ་མྱོང་ཐུབ་པའི་འཇོན་ནུས་མེད་པའི་རྐྱེན་གྱིས་ཡིན་པས། ནམ་ཞིག་ང་ཚོས་མ་རིག་པའི་ལྕགས་སྒྲོག་འདི་ཡོངས་སུ་གཏོར་ཐུབ་པ་ན་ང་ཚོས་ད་གཟོད་ཞི་བ་དང་བདེ་བ། ཐར་པ། མྱང་འདས་སོགས་ཀྱི་གོ་འཕང་མངོན་དུ་བྱེད་ཐུབ། མྱང་འདས་ཞེས་པ་ནི་མ་རིག་པ་དང་འདོད་ཆགས་དང་ཁོང་ཁྲོ་སོགས་རྩ་བ་ནས་དྲུངས་ཕྱུང་བ་ལ་གོ་བས་འདི་ནི་ཞི་བདེ་དང་གྲོལ་བའི་རྣམ་པའོ། ཡ་བཀུར་བར་འོས་པའི་སྐུ་མགྲོན་རྣམས་ཁྱེད་ཅག་གིས་གོ་སྐབས་བཙལ་ཏེ་དྭངས་ཤིང་བསིལ་བའི་ཆུ་ཕྲན་དང་ཞོགས་པ་སྔ་བོའི་ཉི་འོད་ཀྱི་ཟེར་ཕྲེང་ལ་གཟིགས་དང། ཞི་བདེ་དང་གྲོལ་བ་སོགས་དངོས་སུ་མྱོང་ཐུབ་པ་འདུག་གམ། ཁྱེད་ཅག་ད་དུང་ཡང་སྡུག་བསྔལ་དང་སེམས་ཁྲལ་གྱི་བཙོན་རར་ཚུད་ཡོད་ཚེ། སོ་སོའི་དབུགས་ཀྱི་རྒྱུ་བ་དང་ལུས་སེམས་གཉིས་ཀྱིས་མཚོན། འཇིག་རྟེན་འདིའི་ངོ་མཚར་བའི་རྣམ་པ་དག་མྱོང་མི་ཐུབ། གང་ལྟར་ངས་མངོན་དུ་བྱས་པའི་ཐར་ལམ་འདི་ནི་སྡུག་བསྔལ་དང་སེམས་ཁྲལ་སོགས་ཀྱི་རང་བཞིན་ལ་ཟབ་བརླིང་གིས་བལྟས་ན་སྡུག་བསྔལ་ལས་རྣམ་པར་རྒྱལ་ཐུབ་པའི་ཐབས་ལམ་ཞིག་ཡིན་པས། ངས་དེ་སྔོན་སྐྱེ་བོ་མང་དག་ཅིག་ལ་ཐར་ལམ་འདི་བསྟན་པར། ངའི་རྗེས་སུ་འབྲངས་པའི་སྐྱེ་བོ་དེ་དག་གིས་ཀྱང། ཐར་ལམ་མངོན་དུ་བྱས་པ་སོགས་གྲུབ་འབྲས་བླ་ན་མེད་པ་བྱུང་ཡོད། ཅེས་གསུངས་སོ། སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་ཆོས་ཀྱི་གདམས་པ་དེས་དེར་ཡོད་སྐྱེ་བོ་ཚང་མར་སེམས་འགུལ་གཏིང་ཟབ་ཐེབས་ཤིང། ཇི་ལྟར་བཙུན་མོ་སྐྱེ་རྒུའི་བདག་མོ་དང་གྲགས་འཛིན་མ་གཉིས་ཀྱི་ཐུགས་ཡིད་བསྐུལ་བ་བཞིན། ཡབ་རྒྱལ་པོའང་ཐུགས་སེམས་དགའ་སྤྲོས་ཁེངས། མ་ཟད་དེར་ཡོད་སྐྱེ་བོ་ཚང་མས་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་ཕྱིར་དངོས་པོའི་རང་བཞིན་ལ་གཏིང་ཟབ་ཀྱིས་ལྟ་བའི་ཐབས་ཚུལ། ལྟ་བའི་ཐབས་ཚུལ་སྣ་མང་ལ་སྦྱངས་འདོད་ངང་གིས་སྐྱེས། གསུང་ཆོས་ཀྱི་གདམས་པ་གནང་གྲུབ་རྗེས་ཡབ་རྒྱལ་པོས་སངས་རྒྱས་བཅོམ་ལྡན་འདས་འཁོར་དགེ་སློང་རྣམས་སྒོ་ཆེན་ཕྱི་རོལ་བར་ཕེབས་སྐྱེལ་ཞུས། དེ་ནས་སྐུ་མགྲོན་ཚང་མས་ཡབ་རྒྱལ་པོ་ལ་སྐུ་ཉིད་ཀྱི་སྲས་ཀྱིས་བླ་ན་མེད་པའི་གོ་འཕང་མངོན་དུ་བྱེད་པ་དེར་སྙིང་ཐག་པ་ནས་བཀྲ་ཤིས་བདེ་ལེགས་ཞུ་ཞེས་སོགས་ཀྱི་འཚམས་འདྲི་ཞུས། ཤིང་ནྱ་གྲོ་དའི་ཚལ་འདི་རིང་པོར་མ་ཐོགས་པར་དགོན་སྡེ་ཞིག་ཏུ་གྱུར་ཅིང་གནའ་སྔ་མོ་ནས་སྐྱེས་པའི་བསེ་ཡབ་སྡོང་པོ་དག་གི་གྲིབ་བསིལ་གྱི་མཐུན་རྐྱེན་ཡང་སྦྱར། སྐབས་དེར་དགེ་སློང་གྲུབ་མཁན་མང་དག་ཅིག་བྱུང་བར་མ་ཟད། ཤཱཀྱའི་རིགས་རྒྱུད་ཀྱི་གཞོན་ནུ་མང་པོ་ཞིག་གིས་གཙོས་ཁྱིམ་པའི་སློབ་ཚོགས་ཆེས་མང་པོས་བསླབ་པའི་གཞི། ལྔར་བསླབས་སོ། གྲགས་འཛིན་མ་ནི་སྲུ་སྐྱེ་དགུའི་བདག་མོ་དང། སྒྲ་གཅན་འཛིན་གཉིས་ཀྱི་ཕྱག་རོགས་དང་བཅས་ཤིང་ནྱ་གྲོ་དའི་ཚལ་དུ་སངས་རྒྱས་བཅོམ་ལྡན་འདས་ལ་མཇལ་བར་ཡང་ཡང་ཕེབས། མོས་སངས་རྒྱས་ཀྱི་གདམས་པར་ཉན་རྗེས་མོ་རང་སྒེར་གྱི་དྲི་བ་སྟེ་སྤྱི་ཚོགས་ཞབས་ཞུའི་ལས་ཀ་དང་ལམ་ཉམས་ལེན་གཉིས་ཀྱི་བར་ན་འབྲེལ་བ་ཅི་ཞིག་ཡོད་མེད་སྐོར་བཀའ་འདྲི་ཞུས་པར། བཅོམ་ལྡན་འདས་ཀྱིས་རང་རྒྱུད་ཀྱི་ཞི་བ་དང་དགའ་བདེ་གོང་དུ་འཕེལ་བར། དབུགས་འབྱུང་རྔུབ་དང་སྒོམ་སྒྲུབ་ལ་ཇི་ལྟར་གཞོལ་དགོས་མིན་གྱི་གདམས་པ་གནང་བས། མོས་སྒྲུབ་པ་པོར་ཞི་བདེ་དང་སྤྲོ་སྣང་མེད་ན། སྐྱེ་བོ་གཞན་ལ་དོན་ཕན་ལྡན་པའི་རོགས་རམ་བྱེད་མི་ཐུབ་པའི་གནས་ལུགས་ཤེས་ཤིང། ཟབ་བརླིང་གི་ཤེས་རབ་དེའི་ངོ་བོ་གོང་འཕེལ་དུ་བཏང་ན། ད་གཟོད་རང་རྒྱུད་ཀྱི་བྱམས་བརྩེའི་ནུས་པ་གོང་འཕེལ་དུ་གཏོང་ཐུབ་པའི་གནད་འགག་དེའང་རྟོགས། དེ་ཙམ་མ་ཟད་མོས་སྐྱེ་བོ་གཞན་ལ་ཕྱག་རོགས་ཞུ་བའི་སྐབས། དེ་དག་ཏུའང་བྱང་ཆུབ་ཀྱི་ལམ་ཉམས་སུ་ལེན་རྒྱུའི་གོ་སྐབས་ཡོད་པ་དང། སྤྱི་ཚོགས་ཞབས་ཞུའི་ཕྱག་ལས་གནང་བཞིན་པའི་སྐད་ཅིག་དེ་དག་ལའང་ཞི་བ་དང་བདེ་བ་བསྐྲུན་ཐུབ་པར་རྟོགས་པ་སོགས། མདོར་ན་གང་ཞིག་བསྒྲུབ་རྒྱུའི་དམིགས་ཡུལ་དང་དེའི་ཐབས་ལམ་གཉིས་ཕན་ཚུན་འབྲེལ་མེད་དོན་གཞན་མིན་པ་ཤེས་བས་མོ་རང་ལ་དགའ་སྤྲོ་ཚད་མེད་སྐྱེས། བཙུན་མོ་སྐྱེ་དགུའི་བདག་མོ་ལའང་ལམ་ཉམས་ལེན་ལ་རྨད་དུ་བྱུང་བའི་གོང་འཕེལ་ཕྱིན། ལགས་སོ་ལེའུ་སུམ་ཅུ་སོ་ལྔ་པ་དེ་གྲུབ་སོང།